དེ་ཡང་ཨོ་སི་ཀྲི་ལི་ཡའི་ནང་ནག་ཉེས་གང་བསགས་པ་ཡིན་ན་ཕྲུ་གུ་ལོ་བཅུ་ཡན་བཙོན་འཇུག་བྱེད་ཆོག་པ་ཡིན་འདུག་འོན་ཀྱང་གཞོན་སྐྱེས་ཀྱི་ཐོབ་ཐང་དེ་ལས་འགུལ་བ་ཚོས་བཙོན་འཇུག་བྱེད་པར་ལོ་ཚད་བཅུ་བཞི་བཟོ་དགོས་པར་འབོད་སྐུལ་བྱེད་བཞིན་ཡོད་འདུག། ཀྲུའུ་ཨན་ཧུ་སན་ལགས་ཀྱིས་གྲོང་ཁྱེར་ཇི་ནི་ཝར་སོང་ནས་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་ལ་ཨོ་སི་ཀྲི་ལི་ཡའི་ནང་ཕྲུ་གུ་ལོ་ཆུང་བྱིས་པ་རྣམས་བཙོན་འཇུག་བྱེད་པར་མཚམས་འཇོག་གནང་རོགས་ཞེས་ཞུ་གཏུག་གནང་ཡོད་འདུག་ཁོང་གིས་གསུངས་དོན། There are some things I want to see changed. ང་རང་ཨོ་སི་ཀྲི་ལི་ཡའི་ནང་གནས་སྟངས་འགའ་ཤས་ལ་འགྱུར་བ་གཏང་འདོད་ཡོད། ངའི་སློབ་གྲྭ་དེ་གདོད་མའི་མི་རིགས་རང་གིས་འཛིན་སྐྱོང་བྱེད་པར་འདོད་པ་ཡོད། མི་རྒན་པ་ཚོས་ཕྲུ་གུ་ཆུང་ཆུང་ལོ་བཅུ་ཅན་བཙོན་འཇུག་བྱེད་རྒྱུ་མཚམས་འཇོག་བྱེད་དགོས་འདུག། ང་རང་མ་འོངས་པར་ས་དེའི་སྟེང་དུ་རིག་གཞུང་དང་སྐད་ཡིག་རྒྱུན་འཛིན་བྱེད་འདོད་ཡོད། བུ Duan ལགས་ཁོང In My Blood It Runs ཞེས་པའི་དངོས་བྱུང་གློག་བརྙན་ཞིག་གི་ནང་འཁྲབ་སྟོན་པ་ཞིག་ཡིན་པ་དང་ཁོང་གིས་སྲིད་བློན Morrison མཆོག་ལ་གློག་བརྙན་དེ་གཟིགས་འབུལ་ཞུ་ཆེད་ཐུག་འཕྲད་གནང་རོགས་ཞེས་ཞུ་འབོད་ཡི་གེ་བཏང་ཡོད་འདུག། གློག་བརྙན་དེའི་བརྒྱུད་ཀྲུའུ་ཨན་ལགས་ཀྱིས་རང་ཉིད་ཀྱི་རིག་གཞུང་ཉར་ཚགས་བྱེད་ཐབས་གནང་བའི་བརྒྱུད་རིམ་བརྙན་པར་བརྒྱབ་ཡོད་འདུག་ཀྲུའུ་ཨན་ལགས་ཁོང་སྐད་རིགས་མི་འདྲ་བ་གསུམ་བཤད་ཀྱི་ཡོད་པ་མ་ཟད་གནའ་རབས་ཀྱི་སྨན་པ་ཞིག་ཀྱང་ཡིན་འདུག་འོན་ཀྱང་ཁོ་རང་ལོ་བཅུའི་སྐབས་ནག་ཉེས་བསགས་ཡོད་ཀྱང་སྟབས་ལེགས་པ་ཞིག་ལ་བཙོན་འཇུག་གི་ཉེན་ཁ་ལས་ཐར་ཡོད་འདུག Human Rights Law Center། ཞེས་པའི་ཁྲིམས་རྩོད་པ་རྒན་པ་ཤཱ་ལི་ན་མཱ་སྐི་ལགས་ཀྱིས་ཀྲུའུ་ཨན་ལ་འཕྲད་པའི་གནས་སྟངས་དེ་དང་དེ་འདྲ་བ་མྱོང་མཁན་ཕྲུ་གུ་མང་པོ་ཡོད་ཅེས་ཁོང་མོའི་ཉམས་མྱོང་འགྲེལ་བརྗོད་གནང་དོན།
ངའི་ལས་ཀའི་ཉམས་མྱོང་བརྒྱུད་གདོད་མའི་མི་རིགས་ཅན་གྱི་ཕྲུ་གུ་མང་པོ་ཞིག་སློབ་གྲྭ་མུ་མཐུད་འགྲོ་མི་ཐུབ་པར་གཞོན་སྐྱེས་ཀྱི་ཁྲིམས་ཁང་ལ་གཏུག་དགོས་པ་བྱུང་གི་འདུག་ཕྲུ་གུ་དེ་ཚོ་སློབ་གྲྭ་ནས་ཕྱིར་འབུད་བྱས་པ་ཡིན་དང་མིན་ངས་ཤེས་ཀྱི་མེད། འོན་ཀྱང་ད་ལྟའི་ཤེས་ཡོན་གྱི་སྒྲོམ་གཞིའི་འོག་ཁོ་ཚོར་དགོས་པའི་ཤེས་ཡོན་སྤྲད་ཐུབ་ཀྱི་མེད་པ་གསལ་པོ་རེད། ལྷག་པར་དུ་ཀྲུའུ་ཨན་གྱི་ལོ་རྒྱུས་ལ་མཚོན་ན་སློབ་གྲྭ་དང་གཞུང་གི་སྐྱོབ་གསོ་གཞོན་སྐྱེས་ཀྱི་རྩ་ཁྲིམས་སོགས་གནས་སྟངས་མང་པོ་ཞིག་ལམ་ལྷོང་ཡོང་མེད་པ་གསལ་པོ་རེད། དེ་བཞིན་གློག་བརྙན་དེའི་བཀོད་ཁྲིད་པ་མ་ཡ་ནེ་ཝེར་ལགས་ཀྱིས་གསུངས་དོན། ང་ཚོའི་རྒྱལ་ཁབ་ནང་གདོད་མའི་མི་རིགས་རྣམས་གཞིར་བཟུང་ནས་ཤེས་ཡོན་སྲིད་ཇུས་བཏིང་དགོས་པར་མི་དམངས་ཁྲོད་ལས་རྒྱབ་སྐྱོར་བླངས་ནས་ཕྲུ་གུ་དེ་ཚོ་རང་ཉིད་ཀྱི་སྐད་ཡིག་དང་རིག་གཞུང་སློབ་ཁྲིད་བྱེད་དགོས་པ་ཡིན། རྒྱལ་ཁབ་གཞན་ཁག་མང་པོའི་ནང་གདོད་མའི་མི་རིགས་རྣམས་ལ་གལ་ཆེ་དོན་ཆེའི་ངང་རང་ཉིད་ཀྱི་སྐད་ཡིག་དང་རིག་གཞུང་སློབ་ཁྲིད་གནང་སྲོལ་ཡོད། ཨོ་སི་ཀྲི་ལི་ཡས་ཀྱང་དེ་ལྟར་བྱས་ན་དགེ་ཕན་ཆེན་པོ་ཡོད། ཨོ་སི་ཀྲི་ལི་ཡའི་མངའ་སྡེ་དང Territory ཚང་མའི་ཁྲིམས་འོག་ཏུ་ལོ་ན་བཅུ་ཅན་ཀྱང་བཙོན་འཇུག་ཆོག་པ་ཡིན། ཨོ་སི་ཀྲི་ལི་ཡའི་ཕྲུ་གུའི་ཐོབ་ཐང་གི་གནད་དོན་དེ་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གིས་གཟའ་འཁོར་འདིའི་ནང་བསྐྱར་ཞིབ་གནང་འཆར་ཡོད་འདུག་དེ་ཡང Dujuan Hoosan ལགས་ནི་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་དུ་གཏམ་བཤད་གནང་མཁན་ལོ་ན་ཆུང་ཤོས་དེ་ཆགས་ཡོད་འདུག། sbs.com.au